ཁ་ཆེའོ་ར། ད་རེས་ང་གི་སྐྱོན་བཅོས་ཀ་མ་ལྷོབ་ཀི་ཧེ་མ་ཆེ་ཀ་ར་ལུ་ར། ང་ཆེ་ལུ། བུའུ་གི་ང་ཆེ་ལུ་སོ་བཏབ་ད་ལུ། དུས་སུ་མེད་གི། ང་ཆེ་ལུ་སོ་བཏབ་དུས་ཧོམ་ད་ལུ་ཡ་བཏབ་སེ་ང་ཆེ་གི་ན་མེད་དུས་བུའུ་ད་དུས་སུ་མེད་གི། ང་ཆེ་བཅབ་ཆེམ་དུས་ཚུ་ང་ཆེ་ལུ་སོ་བཏབ་དུས་ཧོམ་ད་ལུ་ང་ཆེ་གི་དུས་སུ་མེད་གི་དུས་ལུ་སེག་དུས་བཏབ་མི་རེ་ཚུ་སྐབས་སུ་སེག་དུས་བཏབ་མི་ཡང་ཆེ་པ་ང་ཆེ་འབྲུག་རྒྱལ་ཁབ་ན་ཧུའི་མི་འབྲུབ་དུས་ཚུ་གི་ཨ་ཧེ་དུས་ཆེ་སེ་ང་ཆེ་ལུ་ཆ་ཕྲ་དེ་ཚོའི་ཐུགས་འདུས་པའི་ང་ཅི་སྐུ་གསུམ་སྲིད་པའི་བདེ་བའི་ཕ་ལན་ཞིབ་མདའ་ཕ་ཐུགས་སྐུ་ཅམ་གྱིས་མ་གཏོགས་ང་ཅི་གི་སྲེག་དེ་མི་བཏང། འདི་གསུམ་གྱིས་ང་ཅི་གི་ལ་ལན་ཐབས་སྡིག་པའི་ཧོམ་རུ་བྱེད་པའི་ཅིན་འདི་གི་ན་མེ་ང་ཅི་ལུ་ཡ་ཀེ་མི་བཏང་སྲིད་ལ་བི་གི་ལུ་རྒྱུ་ང་ཅི་ཚུགས་ཀྱི་ཧ་གོང་ད་ཁ་ཆེ་བ་ར་ང་ཅི་བམ་པིན་ཆ་འདི་ཚོའི་ལུས་ཨེ་ན་མ་སྲིན་མེ་གི་འདི་སུ་མེད་ཀྱི་བུའི་གི་ང་ཅི་ལུ་སོ་ཏབ་འདི་ཧོམ་རུ་ཆི་བས་ཆིན། ད་བུའི་གི་མ་ཏབ་བ་ལུ་འདི་སུ་མེད་རོ་ཆི་བྱང་ཆི་འདི་སུ་མེད་རོ་ཆི་ན་མ་སུ་མེད་ཀྱི་འབྲུ་སི་སི་ཡང་ཆི་བ་འདི་སུ་རྣམས་སུ་ཆུ་ཡུ་འདི་ཧོམ་ད་ལུ་འདི་རོ་ཆི་འདི་ཙོའི་ང་ཅི་ལུ་སོ་ཏབ་འདི་འབྱོང། འདི་སུ་མེད་ཀྱི་སོ་ཏབ་འདི་བའི་ཧོམ་ད་ལུ་འདི།

བདེ་ར་བེ་རུ་ར། དུས་སུ་མེད་ཀྱི། གདོང་མཁལ་མ་རྣལ་མ་སེམས་མེད་ཀྱི་ཁྲག་བཟའ། དུས་སུ་མེད་ཀྱི། བྱ་ར་ཀྱི་གུ་དོ་ཁ་ལེ། དུས་སུ་མེད་ཀྱི། ཁྲག་དུས་སུ་འཐེན་ནོ་མི་གོ་ལེ་བེ་ཆེ་ཕམ་པན་ཆ་དུས་སུ་ཀྱི། སྨན་ཁ་ན་ལུ་ཀེ་གོ། དུས་སུ་མེད་སྨན་ཁ་ན་ལུ་ཀེ་དི་ཀི་བེ་ད་ག་ཅི་ཀི་སོ་ཏ་ཏ་པི་ན་དུས་སུ་འདི་ག་ཀི་སོ་ཏ་ཏ་པི་ན་དི་ལེ་ཞོབ་དུ་ག། ཡང་ཅི་པ་འདི་རྣལ་མ་སེམས་མེད་ཀྱི་ཆུའི་དུས་དུ་ག་དི་ལེ་ཞོ་བེ་ཆེ་ཀི་ཧ་གོ་ཤིམ་ད་ཡ Doctor ར་བེ་རུ Nurse ར་བེ་རུ་ཆེ་ཀི་ལེ་ཞོ་བེ།

སྲན་ཚུབ་སྲི་ཞུ་ནི་ཨི། ཀུན་སྤྱོད་ཀྱི་ལག་ལེན་ཐ་མི་དགོས། བསླབ་དང། སྐུ་གཟུགས་བཟང་པོ་དང་ཁྲིད་བསྡུས་པའི་ད་རེབ་ཆོས་རིག་གི་ལས་རིམ་འདི་གི་ནང་བཞིན་ཆེ་ཕམ་སྤུན་མཆེད་འདི་ཆོས་ག་ར་ལུ། ཆོས་ག་ར་ལུ་ཅན་པོ་ལེགས་སོ་ཡུས་སྲི་ཞུ་ནི་ཨི། ཁ་ཆེ་བོ་ར། ཆེ་ཕམ་སྤུན་མཆེད་འདི་ཆུ་ལོའི་མནའ་མ་སྲི་མེད་ཀི་སེམས་ཁ་ལུ་འོའི་ད་རེ་ཁ་ཅིག་གིས་ཆུ་འོ་དེ་ཤེས་ནི་ཨི་ན། ད་རེས་ག་ཅིག་གི་ལུགས་རྒྱུ་དེ་ཚུ་ང་ཅིག་ཁོ་ནི་ཡིན། ནོ་སམ་ལས་བཞོ་བའི་ཏང་དེ་བས་འོང་དེ་བས་འོང། དུས་སུ་མི་ཡོད་ཕུར་བྱེད་པའི་ཕྱིན་ཆད་ག་ར་ལུགས་ར། ཀན་ཆོས་ཀྱི་བྱིན་རླབས་སྦོམ་གནང་ཟེར་ཞུ་ནི་ཡིན། ད་རེས་ཁ་ཆེ་བ་ར་ང་ཅིག་གིས། དམ་པའི་གསུང་རབ་རྣ་ལས་ང་ཅིག་ལྟ་བོ་རུ་བྱེད་པའི་ཕྱིན། ང་ཅིག་གིས་ཕྱི་ལིབ་ཁ་ལབ་རུ་བྱེད་པའི་ཕྱིན་ཨེག་ཚི་ལབ་ཡིན། ཨེག་ཚི་མ་ཤེབ་རུ་བྱེད་པའི་ཕྱིན་ང་ཅིག་ཚུ་ག་ར་གི་ལས་བཞོ་བྱིས་པའི། ལིའུ། ཅོབ་རྒྱལ་གྱིས་ཨང་གཅིག་ལས་མ།

ང་ཅེ་ཚུ་ག་ར་ལུ། ནམ་ཅི་ར་བེ་རུ། འདི་ཀོ་རན་གི་ནང་ན་ལུ་ང་ཅེ་ཇོ་ཤིམ་དར་ལུ་ག་ཅི་ཏྲི་རི་ཞའི་ག་མ་ནོ་སོམ་ཏང་ནི་བེ་ཏའུ་རུ་ཅི་བ་ཅིན་པོལ་གི་དུས་སུ་མེ་གི་དུས་སྐབས་གཉིས་གི་ནང་ན་ལུ་ཏྲི་རི་ཐང་ཏམ་གི་ཡུ་གུ་དི་ཁོ་གི་ཐོབ་དི་བེ་འདུག་དེའི་གང་པོལ་ཅམ་ཅི་མ་ཏོ། འདི་ཡང་འདི་ཁ་ལོ་ཡུལ་མི་གི་མ་ཤི་ཀ་པ་ཡང་ཅི་བ་ན་ཁོང་ཁ་རིས་སྐྱེན་ཚེ་བླ་མའི་སྨིག་རུས་ཚོ་ག་ར་ཡ་ཅི་ཁ་ཟོམ་འདི་བས་འདུག་ག་ཅི་བ་ཅ་ཅི་ཁ་ཟོམ་ཟོམ་མ་སི་ལ་པྲོ་བྱེད་ཅིང་འདི་ཡང་འདི་ཁ་ལོ། ཨ་ཀེ་ལ་དང་པི་སི་ཀི་ལ་ཁོང་གཉིས་ཡིན་འདི་བསྙེན་སྐྱབས་འདི་གི་བས་ཅི་ཁ་ཟོམ་འདི་བས་ཡོད། དེ་ཉིན་གཅིག་གི་ཚེ་འདི་ཟི་མེ་གི་ཇུ་ཝིས་གི་འདི་ཟི་མེ་གི་ཁ་རིས་སྐྱེན་འདི་ཚོས་གི་སེམས་ཀྱི་ནང་ན་ལེ་ར་མནོ་བསམ་བཏང་གོ། དེ་ཁྲི་སི་ཏན་འདི་ཚོ་གི་འདི་གང་ལུ་རོམ་ལུ་ཁོང་ག་ར་འདི་ཚོ་མེ་ཇུས་འདི་ཚོ་ཅམ་ཅི་ཞུ་ཞུ་བ་ཡིན། འདི་གི་དུས་སྐབས་འདི་གི་ནང་ན་ལེ་ར་འདི་ཚོ་མེ་གི་ན་མ་སེ་མེ་གི Empire ཡུལ་མི་ག་ཡིན་མོ་འདི་གང་ལུ་འདི་གང་ལུ་རོམ་གི་ཏཱ་མི་ག་ཡིན་མོ་སི་ལབ་རུ་ཆོས་ཅན་ག་ཡིན་མོ་ཀོལ་དུ་ཡོ་སི་ལབ་ཡིན། ཁོ་ཅོག་ར་ཅི་བོད་ར་ན་མ་སེ་མེ་གི་ལ་ལེན་ཐ་མི་ཅི་ཁོ་ཅི་ཡིན།

དེ་ལས་དུས་འདི་ཅམ་ཆིན་པའི་མེ། ཁྱེད་ཀྱིས་ང་ལོ་སྐྱབས་ཟེར་དུས་ན་ཡིན། ག་ཅིག་གིས་དོན་ལོ་ང་ལོ་སྐྱབས་ཟེར་ཟོག་ཡིན་མོ། ཝེ། ངེད་ཀྱི་སྐྱོན་བཅོས་ཀྱིས། ང་ལོ་ལྟ་བུ་ར། ང་ལོ་རྣམ་གསུམ་ཆ་བཞག་དུས་གི་བའི་ཡུལ། ད་རེབ་ཆུ་རུ་ར་བེ་རུ། སྐྱོན་བཅོས་ཆུ་ལུ་རྨི་ལམ་བཏབ་དུས་བའི་ཡུལ། ང་སྐུ་སེམས་སྲིད་པའི་ཆོས། སྐུམ་དུས་ལུང་འོང་ཞིམ་དང་ལུ། ང་གི་ཕྱག་འཚལ་དུས་བའི་ཡུལ།

འདི་ཅམ་ཅི་མིན། དོ་རུ་ར་ཏིག་ཅོར་ཅི་པི་ར། ཀུན་སྤྱོད། ཆོས་ཀྱི་ངེས་ཀྱི་སྔགས་ཀྱི་བསླབ་བདག་ལུ། ཀུན་སྤྱོད་ཆོས་ཀྱི་གཉན་སྲིན་འདུས་པའི་བྱིན། བདེ་བའི་ཡོལ་བ་དུས་འདུས་པའི། ཀུན་སྤྱོད་ཆོས་ཀྱི་ངག་ལུ། ཅབ་སེ་དེ་ན་སེ། ང་གཅིག་གི་སྨོན་ལམ་ཞུགས་གོ། འདི་གསུམ་པའི་སྨོན་ལམ་ཞུགས་དུས་ཡོལ་བ་དུས་འདུས་པའི། འདིའི་ལུས་རྒྱུ་དུས་ཚོད་ག་དེ་ལས་ཐོབ་ཨི་མོ་སི་ལབ་རུ་བྱེད་ཅིང། པོལ་ཏི་ཨ་ཀེ་ལ་གི་གོ་ལས་པའི་ང་གཅིག་ཚུལ་གྱི། ཀུན་སྤྱོད་ཀྱི་སྐུ་འདི་ནོལ་འཇོག་བ་དུས་འདུས་པའི། ལ་ལན་ཐབས་སུབ་དབང་དང་སྟོབས་དུས་ཚོད་ག་ར་ང་གཅིག་ག་ར་ལུ་རྣམས་ཡིན།

ད་ཁོ་ན་མ་སོ་མེ་གི། ཆུ། ཧ་གོ་དི་གི་བེ། ཀོན་ཆོས་ཀི་ལ་ལེན་ཐབ་ཀུ་རུ་ཅི་བེ་ཅིན། ཨ་ནེ་ཟུ་མེ་བེ་གོ་སི་ལབ་ད་ཏུ་ནི་བེ། ཁོ་གི་ཧ་གོ་དི་ཡོབ་ད་ཏུ་ནི་བེ། ནི་ང་ཅེ་ཕམ་སྤེན་ཆེ་དི་ཆུ་ལེ། ལོག་ཅི་ར་ཆེ་ག་ར་ལུ་ཤུ་ཨིན། ད་རེ་གི། ལེ་རེམ་ནི་ཇུ་མ་དུ་གི་ཧེ་མ། ཤུ་ང་ཅེ་ཆུ་ག་ར་མེ་ལམ་ཤུ་གེ། ཙབ་ཀེན་ཙོ་ཡུ་ཤི་མ་ཤི་ཀ། ཇམ་ད་པིན་སིམ་དི་ཆུ་ག་ར་ལུ། ཀོན་ཆོས་ཆ་ར་གི།

ཧིང་དང་བི་ཀི་ལེ་ར་ཀ་དྲི་ག་སོགས་ཡོད་ལོག་ད་རུ་ར་གཉན་སེན་སྣ་བོ་རྣོ་བའི་གི་རེ་བ་ཡོད་སི་ཤུ་ནི་ཨིན། ད་རི། སུ་ནམ་ཐ་ཡི་ང་ད་ཅི་ག་ལེ་རིམ་ན་ལུ་ཅ་མ་ཏོ་ན་མེ་ད་གཉན་སེན་སྣ་མེ་ག་ར་ལུ་ཀ་དྲི་ཆེ་སི་ཤུ་ནི་ཨིན་ལོག་དེ་ར་ང་ཅེ་ད་ཅི་ག་ཅ་མ་ཏོ་སྣ་བོ་རྣོ་བའི་རེ་བ་ཡོད་ཀ་དྲི་ཆེ་ད་ཤི་དེ་ལེ།